རྒྱུན་ནི་ཡོད་ཐག་ཆོད་རང་རེད་འོ་ཐུགས་རྗེ་གཉིས་འདུག་བཅས། དང་པོ་ནི་སྲིད་ཡོད་པ་ཉིད་ཅེས་པ་དང་ཕྱི་མ་ནི་བ་ལང་ཉིད། ལ་སོགས་པའོ་སྲིད་སོགས་ནང་ད་གང་ཅིག་འཕགས་སྐུའི་རིག་པ་འདི་ཁེངས་པར་འགྲོ་རྒྱུ་རེད་བ་སྤྱི་དེ་དག་ཀྱང་ད་ཀོ་ག་རེ་ཟེར་རང་ལུགས་སྤྱི་དང། བྱེ་བྲག་པའི་སྤྱི་བཞག་སྟངས་མི་འདྲ་ཟེར་རང་ལུགས་ལ་སྤྱི་དང་བྱེ་བྲག་གཉིས་པོ་དེ་ངོ་བོ་གཅིག་ཏུ་ཁས་མི་ལེན་ཁོ་ཚོས་དེའི་ངོ་བོ་གཞན་ཁས་ལེན་པ་དེ་དེའི་སྒང་ལ་ད་སྤྱི་དོན་གཞན་ཆགས་འགྲོ་བ་རེད་བ། འོ་སོ་སོ་སྤྱི་དེ་དག་ཀྱང་གསལ་བ་ལས་དོན་གཞན་ལ་ད་དོན་གཞན་ངོ་བོ་གཞན་རང་བཞིན་གཞན་ད་དངོས་པོའི་སྟེང་དུ་བྱས་ན་རྫས་གཞན་དར་བ་དང། རེད་བ།

འདུག་སེ་བརྡ་སྦྱར་བས་ཅི་དཀར་ཟལ་ལ་བ་ལང་གི་བརྡ་ཅིག་དེ་ཁྱབ་ཀྱི་མེད་པ་འདྲ་སྟེ་ཁྱབ་ཀྱི་མེད་པ་ཞིག་གནས་གང་ཞིག་དོན་ཀུན་ཡོད་ས་རེད་ག་བ་ཅན་དོན་ཀུན་ན་དཀར་ཟལ་ལ་བ་ལང་གི་བརྡ་སྦྱར་བས་བྱེད། འོ་ནག་སྒུར་སོགས་བ་ལང་དུ་གོ་བའི་རྒྱུ་མཚན་ནི་ཟེར་དེ། བྱེ་བྲག་པ་དང་གྲངས་ཅན་གཉིས་ཀ་ལ་བཞག་བྱས་ན་འགྲིག་ཡོད་རེད། སྦྱོར་བའི་ཡུལ་སྤྱི་ཉིད་ཡིན་ལ་བྱེད་སྦྱོར་བའི་ཡུལ་ཞེས་བརྡ་སྦྱར་བརྡ་གོ་རྟོག་པ་ཞེས་ཁོའི་ཡུལ་དུ་ག་རེ་སླེབས་ཀྱི་འདུག་ན་ཁོ་ལ་བརྡ་ཡི་ཡུལ་སླེབས་དགོས་རེད་བ། འོ་འདུག་སེ་བརྡ་སྦྱར་དུས་སུ་རྟོག་པ་ཞིག་ལ་མ་གཏོགས་མངོན་སུམ་ལ་བརྡ་སྦྱར་ཡག་མ་རེད་བ།

བ་ས་ཐམས་ཅད་ཀྱི། བ་གསལ་ཐམས་ཅད་ལ་ཡོད་རེད་སྤྱི་ཡོད་ན་ཡོད་མེད་ན་མེད། བ་གསལ་ཐམས་ཅད་ཀྱི་སྟེང་དུ་ཡོད་རེད་ཁོ་ཆ་མེད་རེད་དེ་ཨ་རེད་བ། འོ་བ་གསལ་ཐམས་ཅད་ཀྱི་སྟེང་དུ་ཡོད་ཅིང་ཟེར་རེད་དཀར་ཟལ་ལ་ཡོད་པའི་སྤྱི་དེ་ཉིད་ནག་སྒུར་ལ་ཡང་ཡོད་ཅིང། དེ་ལ་མི་འདྲ་བའི་ཁྱད་པར་ཅུང་ཟད་ཀྱང་མེད་པས་རེད་ད་རེད། བ་གསལ་རྣམས་ཀྱི་སྟེང་དུ་ཡོད་མཁན་གྱི་ཉི་ཚེ་བའི་སྤྱི་ཆོས་ལ་དེ་ལ་ཁྱད་པར་ཅུང་ཟད་ཀྱང་མེད་དཀར་ཟལ་གྱི་སྟེང་དུ་ཡོད་པའི་སྤྱི་དེ་དང

བ་ཕྱུགས་དཀར་པོ་ཁོ་དཀར་ཟལ་སྐད་ཆ་ཤེས་ཚུལ་བ་ཕྱུགས་དཀར་པོ་མེད་ན་བ་ཕྱུགས་གཞན་མཐོང་ཡོང་དུས་ཙང་ཁོའི་སྟེང་དུ་ཨོ་ངོ་ཤེས་ཀྱི་བློ་སྐྱེས་པ་དེ་ག་རེ་བྱེད་པ་རེད་ཟེར་ན་ཁོའི་སྟེང་དུ་སྤྱི་དོན་གཞན་ཁོ་ཡོད་ཙང་ཁོས་རྒྱུ་བྱས་ནས་དེ་ནས་ཨོ་འདི་ཡང་བ་ལང་རེད་ཞེས་འདི་ཡང་བ་ལང་རེད་ཞེས་བསམ་དུ་ཨོ་བསམ་གི་བ་རེད་ཟེར་སྤྱི་དོན་གཞན་མེད་ན་ད་དེ་རིང་དེ་འདྲའི་བསམ་བློ་རྩ་ནས་འཁོར་ས་ཡོད་མ་རེད་བ་ཕྱུགས་དཀར་པོ་ཁོ་ནི་ཡོད་མ་རེད་བ་ཕྱུགས་དཀར་པོ་དཀར་ཟལ་དཀར་པོ་ཁྲ་བོ་གཅིག་རེད་དེ་ནི་ཡོད་མ་རེད་བ་ཟེར་གྱི་ཡོད་རེད། བ་ལང་གོ་བ་ཡིན་ནོ་བྱས་དེ་གཉིས་ལ་ཆ་འདི་ལ་ཁྱད་པར་ཅུང་ཟད་ཀྱང་མེད་དོ་ཟེར་བ་བྱས་ཞེས་ཐུན་མོང་བའི་ཆོས་གཅིག་མེད་ན། ཟེར་བ་ད་དེ་སྤྱི་ཆ་མེད་ཆ་བ་དག་དེ་དུ་བ། དེ་གཉིས་ལ་ཟེར་ན་བ་ལང་དཀར་པོ་དང་བ་ལང་སེར་སྐྱ་གཉིས་ཀྱི་གཉིས་པོ་དེ་ལ་ནག་སྒུར་ཟེར་ན་ནག་སྒུར་གཉིས་ལ་ཟེར་ནས། འོ། ཁྱད་པར་ཅུང་ཟད་ཀྱང་མེད་དོ་ཟེར་ནས་ཁོ་རང་བཞག་ངོས་འཛིན་བྱེད། ཆོག་ཉན་དང་བྱེད་ཐུབ་ས་ཡི་ཐུན་མོང་ལ་འགྲོ་མཁན་གྱི་ཆོས་ཤིག་མེད་ན། ཨ་ནི་ག་རེ་ཟེར་ན་དཀར་ཟལ་གྱི་སྟེང་དུ་སྐད་ཆ་དེ་ཤེས་ཡོང་དུས་སང་ཉིན་ནག་སྒུར་མཐོང་དུས་ད་འོ་དེ་བ་ཕྱུགས་རེད་ཤག་སྙམ་པའི་བློ་སྐྱེ་མེད་དགོས་ཞིག་རེད། འོ་ན་ད་ཁྱད་པར་ཅུང་ཟད་ཀྱང་མེད་དོ་སྙམ་པའི་ཐུན་མོང་དུ་རྗེས་འགྲོའི་ཆོས་ག་རེ་ཟེར་ན།